དེར་མ་ཟད་དེ་རིང་ཕྱོགས་ཀྱི་མཁས་པ་གདན་འདྲེན་བྱས་ཏེ། གསུང་བཤད་བྱས་པ་འདིས་མཚོན་རང་རེའི་ཉེ་འཁོར་རྣམ་པར་ཕན་ངེས་ཀྱི་ཞབས་ཞུ་སྒྲུབ་དང་སྒྲུབ་མུས་ཀྱི་ཉེ་བའི་ཚོགས་པ་ཁག་ལ་ཡི་རངས་དང་བསྔགས་བརྗོད་ཡོད། མ་འོངས་པར་ཡང་འདི་དང་འདི་འདྲའི་རིགས་ལ་ཚོགས་པ་ཁག་གིས་ཁ་མིག་ཡར་ལྟ་དང་རྩིས་ཁྲག་གཅིག་གིས་བྱས་ཏེ་འཕྲལ་ཕུགས་དགེ་བའི་སློབ་གསོའི་ལས་ཀར་འབད་རྒྱུའི་རེ་བ་དང་ཡིད་ཆེས་ལགས། དེ་ནས་དེ་རིང་སློབ་གསོའི་བཀའ་དྲིན་བསྐྱངས་མཁན་དགེ་བའི་བཤེས་གཉེན་ཁོང་ངོ་སྤྲོད་མདོར་བསྡུས་ཤིག་བྱེད་ཀྱི་ཡིན།

ཐད་དུ་སེམས་ཁྲིད་དགག་གསུམ་གྱི་གཅིག་ལས་གཅིག་ལྷག་གི་དཔྱོད་ལྡན་མཁས་པའི་དབུས་ན། སྙན་གྲགས་ཆེ་ཆེར་རྒྱས་པར་མ་ཟད། སློབ་སྦྱོང་གི་བར་གསེང་ནས་ང་ཚོ་སད་རན་ཞེས་པའི་ལེགས་བཤད་ཅིག་བརྩམས་པས། བོད་གཞིས་བྱེས་ཀུན་གྱི་གཟུར་གནས་མཁས་པ་ཡོངས་ཀྱི་བསྔགས་བརྗོད་དང་དགའ་སྤྲོའི་མཆོད་སྤྲིན་ཁ་བའི་འཇིག་རྟེན་ན་ལྷམ་མེར་ཁྱབ་པ་རེད། དེའི་རྗེས་སུ་ཡང་དགེ་བཤེས་དང་རྣམ་བཞི་ལྔ་ལ་སོགས་པའི་བརྩམས་ཆོས་གྲགས་ཆེན་བརྩམས་པ་དང་དགོན་སྡེ་ཡན་མར་དུ་གཏམ་བཤད་གནང་བ་སོགས་ཀྱི་སྒོ་ནས་བོད་ཀྱི་ཆོས་དང་རིག་གཞུང་ལ་གང་ཕན་གྱི་བྱ་བར་འབད་ཀྱིན་པའི་སྒང་རེད། ད་དེ་འདྲའི་ཚེ། དེ་ནས་དེ་རིང་ང་ཚོ་ཚང་མས་གོ་སྐབས་དམ་འཛིན་བྱས་ཏེ་ཚང་མས། དེ་ནས་ད་ཏག་ཏག་གི་སྟོན་པས་ལེགས་པར་ཉོན་ཅིག་ཡིད་ལ་ཟུངས་ཤིག་གསུངས་པ་ལྟར། ཚང་མས། དེ་ནས་ད། བློ་རིག་སྒྲིམ་ནས་ཡག་པོ་ཞིག་ཉན་རྒྱུའི་རེ་བ་བྱེད་ཀྱི་ཡོད། གང་ཡིན་ཟེར་ན། ག་རེ་རེད་ཟེར་ན་ང་ཚོའི་སྤྱི་སྤྱི་སྟངས་ནི་གྲུབ་མ་མདོག་ཡང་འདི་འདྲའི་གི་ཆུ་ཚགས་དང་འདྲ་གི་མ་རེད། འདི་དུས་ཚོད་ཧ་ལམ་གཉིས་ལྟ་བུ་འདི་འདྲའི་ཞིག་མ་གཏོགས་ཡོད་མ་རེད། དེ་དུས་ཚོད་ཐུང་ཐུང་དུ་མ་གཏོགས་མེད་པའི་རྒྱུ་མཚན་གང་རེད་ཟེར་ན། ང་ཚོ་གཅིག་མ་གསུང་ཡག་དེ་རང་རང་གིས་ཡག་པོ་ཞིག་ཉན་ནས་སེམས་ལ་འཛིན། དེ་ནས་རང་གི་འཚོ་བའི་ནང་དུ་བེད་སྤྱོད་གཏོང་རྒྱུ་ཟེར་ན་འདྲ་ལག་ལེན་བསྟར་རྒྱུ་འདི་ཧ་ཅང་གལ་ཆེ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་ཙང་དུས་ཚོད་ཐུང་ཐུང་དུ་མ་གཏོགས་ཡོད་མ་རེད་དེས་ན་ཚང་མས་ཡག་པོ་ཞིག་ཉན་རྒྱུ་དང། དེ་ནས་སེམས་ལ་འཛིན་རྒྱུ། དེ་ནས་མ་འོངས་པར་རང་གི་འཚོ་བའི་ནང་དུ་དེ་ལག་ལེན་བསྟར་རྒྱུའི་རེ་བ་བྱེད་ཀྱི་ཡོད།

ཡིན་ནའང་ད་ཅུང་ཟད་མི་འདྲ་ས་ཆི་ཟིག་རེད་ཟེར་ན། ང་འདྲ་ཟེར་ན་སངས་རྒྱས་ཀྱི་ཆོས་ཀྱི་ཐོག་སློབ་སྦྱོང་ཟེར་མཁན་ཕྲན་བུ་ཕྲན་བུ་བྱས་མྱོང་ནི་རེད། ད་ག་འདིའི་ནང་ནས་དགེ་འདུན་པ་ཐམས་ཅད་ཞུ་མི་དགོས་པ་རེད་ཡིན་ནའང་མང་ཚོགས་ཡིན་ན། ཡང་སོ་སོས་སོ་སོའི་ལས་ཀ་གི་དོན་དག་སངས་རྒྱས་ཀྱི་ཆོས་དམིགས་བསལ་གྱི་སློབ་སྦྱོང་གི་གོ་སྐབས་དང་སློབ་སྦྱོང་གི་དུས་ཚོད་ཆེ་པོ་ཟིག་ཡོད་ནི་མ་རེད། ཡིན་ནའང་ད་བར

ཡང་ནང་ན་མི་འགྲིག་པ་བརྒྱ་ཆ་བརྒྱ་མཐུན་པ་ཡོད་སྲིད་ཀྱི་རེད་ར་ད་གི་མི་འགྲིག་པ་ཧར་སེ་ར་དོར་བཞག་ཆོག་སྐད་དེ་ནང་ན་བདེན་པ་དང་ཕན་པའི་ཚིག་སོ་སོའི་མི་ཚེའི་འཚོ་བའི་ནང་སེ་ར་བེད་སྤྱོད་བཏང་ན་འགྲིག་གྱི་རེད་ཡོད་ན་ད་ཧ་ར་དེ་རེད་བེད་སྤྱོད་བཏང་ཆོག་གི་ད་འགྲིག་ནི་རེད། དེ་ནས་ད་དེ་རིང་ངི་ཆིག་གིས་ཁ་བརྡ་བྱེད་ཚུལ་གི་སྟེང་ནས་འདྲི་ཟིན་ན་ཅིག་ཡོད་འདུན་པ་ནང་ཕན་ཚུན་ན་བརྡ་སྤྲོད་སྟངས་གི་ཐོག་ནས་ད་ཅིག་གཞུང་ལུགས་རིག་གཞུང་དེ་འཕྲོ་ལྟ་ཚུལ་བསམ་ཚུལ་སྣ་ཚོགས་འདི་མི་ཟིག་གི་རྣམ་གཞག་གི་ཐོག་ཧ་ར་ཆོས་ནི་མི་འཁྲུལ་བ་མང་ཚོགས་ཕལ་བ་གིས་གོ་ཆེ་ཐུབ་ཆུང་ཐུབ་ཟིག་ད་ཆེ་ཞིག་ཆུང་ཞིག་གི་མང་ཚོགས་ཕལ་བ་དཀྱུས་མ་གིས་གོ་ཨེ་ཐུབ་ལྟ་ཅི་འདི་མི་ཟིག་གི་ཐོག་ནས་གི་ཅིག་གི་དེ་རིང་ཁ་བརྡ་ཡེད་ན་བསམ་འདུག་གམ་ད་དེ་མི་ཟིག་རེད་ད་ཐོག་མའི་གསར་ཤོས་ནི་འགྲོ་དེ་ནས་ད་ཇི་ཟིག་རེད་ཟེར་ན།

ད་རེས་ཡོང་སོང་ཟིག་གི་ད་སྤྱི་ཆ་ནས་ད་གཙོ་བོ་དེ་རིང་ང་ཅིག་གིས་ད་ཆོས་དང་འབྲེལ་ནི་ཟེར་ན་ཆོག་གི་དེ་མི་ཟིག་གི་ཐོག་ནས་ཁ་བརྡ་ཡེད་ན། སྤྱི་ཆ་འདི་ན་ཡོད་པ་ཐམས་ཅད་པོ་ད་ནང་བ་སངས་རྒྱས་ཆོས་ཨ་དད་པ་བྱུང་མཁན་ཤ་སྟག་རེད། དེ་གི་དད་པ་ཟེར་གི་འདུག་རྒྱུའོ་དེ་ང་ཆ་བོ་ཁེར་རོ་ཡོད་ནས་གཞན་པ་ཐམས་ཅད་ད་མེད་ནི་དེ་མི་ཟིག་མ་རེད་འཛམ་གླིང་གི་ས་ཆ་ལུང་བ་གང་དང་གང་ཡིན་ན་ཆོས་ལུགས་མང་ཡོད་ནི་རེད་དད་པ་སྣ་ཚོགས་ཡོད་ནི་རེད་ར།

ཕྱི་རོལ་གྱི་འཇིག་རྟེན་ན་ཅིག་བལྟས་དུས་ལམ་ནང་ནས་ནད་པ་ཉམ་ཐག་ཤིན་ཏུ་སྐྱོ་བོ་ལུས་ཟུངས་ཟད། ད་སྨན་བསྟེན་དགོས་ན་ཕལ་ཆེར་སྨན་གྱི་སྟེང་ནས་བཅོས་ཐབས་མེད་ནི་ནད་པ་ཉམ་ཐག་དེ་མི་རིགས་ནི་རེད། ད་གི་འདི་ཆི་ཟེར་ནི་རེད་ཟེར་དུས་འདི་ནད་པ་ཟེར་གི་འདུག་རྒྱུ་བོ་རེད་ཟེར་ད་གི་བསམ་བློ་བཏང་དུས་ནད་ཀྱི་རིགས་སྣ་ཚོགས་དེ་འདིར་ཡོད་གདོང་མི་ཡོང་དགོས་ནི་རེད། ཡང་ན་འདིས་ནད་དུ་འདི་ཐམས་ཅད་ཀྱི་ཐོག་ག་བྱུང་ནས་ཁོང་དང་ཁོང་ལྟ་བུ་ལོངས་སྤྱོད་ལྡན་མཁན་གྱི་ཐོག་མི་བྱུང་རྒྱུ་ཟིག་ཨེ་རེད་ཟེར་ནས་བསམ་བློ་བཏང་དུས་འདི་ཆོས་ནི་མ་རེད་ཟེར། ཟག་བཅས་ཀྱི་ཉེ་བར་ལེན་པའི་ཕུང་བོ་སྡུག་བདེན་གྱི་ཕུང་བོ་འདི་ཡོད་ཚར་ཕྱིན་ནད་ཟེར་རྒྱུ་ད་མི་འདོད་པའི་རྐྱེན་འདི་ཐམས་ཅད་ཀྱི་ཐོག་འབྱུང་སྲིད་པ་རེད། དེ་རིང་བདེ་ཐང་ཡིན་ན་སང་ཉིན་འདི་ལྟ་བུའི་ནད་ངན་པ་གང་འབྱུང་སྲིད་པ་རེད། དེའི་ཆོས་ཉིད་དེ་ཁོང་གིས་དེ་རིང་མཐོང་ནི་རེད། དེ་ནས་ཧ་ར་སོང་དུས་ན། ད་ཡང་དུར་ཁྲོད་ཀྱི་ནང་སོང་ནས་སེམས་ཅན་མྱི་ལུས་གཙབས་ནས་ད་བྱ་སྦྱིན་ལ་སོགས་པ་ཡེད་གོ་ནི་དུར་ཁྲོད་ཀྱི་ནང་མྱི་ཤི་བའི་གནས་ཚུལ་མཐོང་ནི་རེད་ཁོང་གིས་ད་གི་ཁོང་གི་བསམ་བློ་ཟིག་བཏང་དུས་ད་ཁོང་ད་ལྟ་དགུང་ལོ་ཆུང་བ་ལང་ཚོ་གི་སྟོབས་དར་བ། ད་དགོས་ནས་ཤི་ཟེར་གྱི་འདུག་རྒྱུའོ་ད་རུང་ཐག་རིང་ཐག་རིང་ན་ཡོད་ནི་ཟིག་རེད་ད། འདི་དང་འདི་ལྟ་བུ་ཡིས་ཤིན་ཏུ་གཅེས་པའི་ལུས་ཕུང་འདི་ནམ་ཉི་མ་ཟིག་གཙབ་བཤའ་འཁོར་ལོ་ཡིས་བྱ་སྦྱིན་ཡེད་ནི་འདྲ་གང་ལྟར

མྱི་ཚེ་འདི་གི་འཕྲལ་གྱི་ལོངས་སྤྱོད་དང་འཕྲལ་གྱི་ཕུན་ཚོགས་ཙམ་གྱིས། བདེ་སྐྱིད་ཀྱི་གནད་དོན་དེ་རྩ་བ་ཉིད་ནས་ཐག་ཆོད་ཀྱི་མེད་པའི་གནས་ཚུལ་དེ་ཁོང་གི་མཁྱེན་རྟོགས་གསལ་བོར་བྱུང། དེ་ལ་ཡང་དང་ཡང་དུ་ཐུགས་བསམ་བཞེས་ན་ད། ད་ནི་ད་ཁོང་གིས་སེམས་ཐག་ཆེན་པོ་ཟིག་བཅད་ནི་རེད། སེམས་ཐག་ཆི་ཟིག་བཅད་ནི་རེད་ཟེར་ན། ད་ཁོང་རྒྱལ་བོའི་རྒྱལ་སྲིད་འདི་ནས་འདུག་རྒྱུ་མིན་ཟེར་ནི་རེད། རྒྱལ་བོའི་རྒྱལ་སྲིད་འདི་ནས་འཇིག་རྟེན་གྱི་ལོངས་སྤྱོད་ཀྱི་ཕུན་ཚོགས་ཙམ་ལ་གཡེངས་ནས་འདིར་བསྡད་ན་ནམ་ཞིག་འཆི་བ་ཟིག་འཆི་བའི་ཉི་མ་འགྱོད་པ་དེ་མོ་སྒོམ་རྒྱུ་ཟིག་ཡོང་གི། དེ་ལྟས་ན་ད་ལྟ་ལང་ཚོ་དར་ནི་དང་ཁམས་དབང་བོ་སྐྱེ་མཆེད་ཐམས་ཅད་པོ་ནར་སོན་པའི་གནས་སྐབས་འདི་ལ། རྟག་བརྟན་གྱི་བདེ་སྐྱིད་འཚོལ་བའི་ལམ་དུ་ཁོང་ཞུགས་རྒྱུ་ཡིན་ཟེར་ནི་རེད།

འོན་ཀྱང་ལུས་ལ་དཀའ་ཐུབ་འདིར་ཡིན་ན་ཅི་ཙམ་སྤྱད་ནས་སེམས་ཀྱི་ཉོན་མོངས་ཆུང་རུ་སོང་ནའང་ཡང་ནམ་ཞིག་ལུས་ཕྱིར་སོས་ནས་ཡོང་དུས་ཡང་ཉོན་མོངས་དེ་དག་སླར་སྐྱེ་བའི་ཆོས་ཅན་དུ་གྲུབ་བསྡད་ཡོད་པ། དེ་རེད་སོང་དུས་སེམས་ཀྱི་སྟེང་གི། གཏན་གྱི་བདེ་བ་ཟེར་རྒྱུ་དེ་ལུས་ལ་སྡུག་བྱིན་ནོ་གིས་ཐོབ་རྒྱུ་ཟིག་མ་རེད་བསམ་རྒྱུ་དེ་ཡང་ཁོང་གི་བདེན་པའི་ངེས་རྟོགས་ཤིག་རེད། དེ་ནས་རིམ་པས་རིམ་པས་ཡང་བསྐྱར་བསམ་བློ་བཏང་ཁྱེར་ཡོང་དུས། སྡུག་བསྔལ་གཟིགས་འདི་དག་ཐམས་ཅད་པོའི་རྩ་བ་དང་སེམས་མ་ཞི་བ་སེམས་རབ་ཏུ་འཁྲུགས་ནས་སེམས་ཀྱི་སྟེང་གི་ཤེས་པ་ཉོན་མོངས་འདོད་ཆགས་ཞེ་སྡང་སེམས་ཀྱི་འགྱུར་ལྡོག་འབྱུང་བསྐྱེད་ཀྱི་སེམས་ཀྱི་སྟེང་གི་འདུ་ཤེས་འདི་དག་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་ཡིན་པ་དག་ཁོང་རང་གིས་མཁྱེན་རྟོགས་བྱུང། དེའི་ཐམས་ཅད་ཀྱི་རྩ་བ་འདུ་ཤེས་འདི་དག་ཕྱི་རོལ་ལ་རབ་ཏུ་རྒོད་པའི་འཕྲོ་བའི་སེམས་འདི་དག་གི་རྩ་བ་ཆི་ཟིག་ག་ཐུག་སོང་བ་གོ་ཐུབ་བྱེད་དུས། འདི་དག་ཐམས་ཅད་དངོས་པོའི་གནས་ལུགས་མ་མཐོང་བའི་རྨོངས་པ་ཞིག་ག་ཐུག་འདི་ཡོད་དོ་བསམ་ན་ད་ལྟའི་དངོས་འཛིན་གྱི་ཐོག་ནས་དངོས་པོའི་གནས་ལུགས་ཡང་དག་པར་མཁྱེན་པའི་ཤེས་རབ་དེ་གྲོལ་ལམ་དུ་བསྒོམས་ནས་ད་ནི་ཁོང་རང་གིས་དེ་ཉམས་ལེན་དེ་ལ་བརྟེན་ནས་དགུང་ལོ་སུམ་ཅུ་སོ་ལྔའི་ཐོག་རྒྱ་གར་རྡོ་རྗེ་གདན་ནས་མངོན་པར་རྫོགས་པར་སངས་རྒྱས་པ་རེད། ད་ལྟ་རགས་རིམ་ཟིག་ཕལ་ཆེར་རེ་རེ་ནི་དགོངས་ཀྱི་མེད་གི་བསམ་གཏན་གྱི་ངོར་བལྟས་ན། ང་ཚོས་དད་པ་བྱེད་ས་གི་ཆོས་ལུགས་འདིའི་གི་ཐོག་མའི་སྟོན་པ

སྦྱིན་བདག་མ་རག་སོང་ནས་དོ་བདག་མ་རེད་སྡོང་རྒན་ཟིག་གི་རྩ་ནས་སེམས་ཀྱི་དེ་ཉིད་རྩེ་གཅིག་ཏུ་གཟིགས་ནས་དངོས་གནས་དྲང་གནས་ཀྱི་འཛམ་གླིང་གི་སྐྱེ་བོ་གཞན་གྱིས་མ་རྙེད་པའི་ནང་གི་རྟོགས་པ་ཁྱད་པར་ཅན་རྙེད་ནི་དེ་ཉིད་མངོན་པར་རྫོགས་པ་སངས་རྒྱས་ཡིན་ཟེར། དེ་ཉིད་མངོན་པར་རྫོགས་པ་སངས་རྒྱས་ནི་ད་དགུང་ལོ་བརྒྱད་ཅུ་ནང་བར་དུ་ད་ལོ་བཞི་བཅུ་ནང་ཟིག་ཁོམ་ཡོང་ནི་རེད་ར་ལོ་བཞི་བཅུ་ནང་ཟིག་ཁྱེད་ཀྱི་ད་ལྟའི་གི་སྐྱེ་བོ་ཕལ་བའི་མི་ལོ་ལྟར་དུ་བྱས་ན་དགུང་ལོ་བཞི་བཅུ་ནང་ཟིག་ཐུན་མོང་སྣང་ཚོད་ད་ཁོང་འཛམ་གླིང་འདི་ནས་བཞུགས་ནི་རེད། དེའི་ལོ་ངོ་བཞི་བཅུ་ནང་བོད་རང་སངས་རྒྱས་ཀྱིས་ཆོས་གསུངས་ནི་རེད། དེའི་ཆོས་གསུང་རྒྱུའི་ཆོས་བོ་ཟེར་གྱི་འདུག་ཇོ་དང་ཆི་ཟིག་གསུངས་ནི་རེད་ཟེར་ན། སངས་རྒྱས་ཁོང་གི་ཡང་ཐང་དང་པོ་ང་ཡང་ཁྱེད་ཅག་ནང་བཞིན་གྱི་སྐྱེ་བོ་ཉོན་མོངས་པས་མནར་གི་ལུས་ནི། ནང་གི་བསམ་བློ་ཐབས་ཆག་འདི་དག་གི་མགོ་གནོན་མི་ཐུབ་ནི་སྐྱེ་བོ་ཕལ་བ་ཟིག་ཡིན། དེ་ནས་སྐྱེ་བོ་ཕལ་བ་ཟིག་ནས་ད་ལྟ་སེམས་རབ་ཏུ་ཞི་ནས་གཏན་གྱི་འབྲས་བུ་ཐོབ་པའི་ལམ་དུ། ཁོ་འདི་མོ་འདི་མོ་གི་ལམ་ནས་ཡོང་ནི་ཡིན། དེ་གི་ཁྱེད་ཚོ་ཡང། ཁོང་གི་བཏང་ནི་བསམ་བློ་གཏང་སར་ལྟ་བའི་ངེས་རྟོགས་རྙེད་ནས། རིམ་པས་རིམ་པས་དེ་དང་དེ་ལྟ་བུའི་ལམ་ཉམས་སུ་བླངས་ན། ཐར་བ་ཟེར་རྒྱུ་དེ་ཁོ་ཁེར་བོས་ཐོབ་ཀྱི་ཁྱེད་ཅག་ཆ་ཚང་གིས་མི་ཐོབ་ཀྱི་དེ་མོ་མ་རེད། སེམས་ཀྱི་དགའ་སྐྱིད་ཟེར་རྒྱུ་དེ་མི་སུ་ཡིན་ན་ལོངས་སྤྱོད་ན་ཆོག་ནི་རེད་དེ་ལོངས་སྤྱོད་ས་གི་ལོངས་སྤྱོད་ཅིག་གི་ནམ་མཁའི་རྨང་གཞི་དང་ཆ་རྐྱེན་ཆ་ཚང་ཡོད་ནི་རེད། དེའི་ཕྱིར་འོང་སངས་རྒྱས་ཀྱིས་ཆོས་ཐམས་ཅད་ཀྱི་རང་བཞིན་གནས་ལུགས་དེ་ཉམས་སུ་ལེན་སྟངས་དེ་ཡིན་ནོ་དགུང་ལོ་བཞི་བཅུ་ཞེ་ལྔ་དག་གསུངས་ནི་རེད། དག་གསུངས་ནོ་ད་མཐའ་ཡས་པ་གཏིང་ཟབ་པ་རྒྱ་ཆེ་བ་ཟིག་རེད་དེ་ཡོངས་སུ་རྫོགས་པ་ཡི་གེ་ལ་མར་འགོད་ཐུབ་ཡོད་པ་མ་རེད